ད་ད་རེས་ང་ཚོའི་འཕྲོས་དེ་གཉིས་པ་དབུས་མཐའ་ལས་བཤད་པའི་ཚུལ་འདུག་ག་ད་འདི་ས་བཅད་བྱས་པ་ཡིན་ན། དེ་ནས་མདོ་སྡེ་རྒྱན་ནས་བཤད་པའི་ཚུལ་དང་དབུས་མཐའ་ལས་བཤད་པའི་ཚུལ་ཟེར་ནས་གཉིས་ཡོད་པ་བྱས་ཨ་ནི་དེའི་གཉིས་པོ་འདི་དེ་དག་ལས་གཞན་པའི་གི་གཞུང་ནས་བཤད་པའི་ཚུལ་ལོ། ལེགས་བཤད་སྙིང་པོའི་ས་བཅད་བྱས་ན་ཐུགས་སུ་རུང་བ། ད་འདི་ག་རེ་ཟེར་ན་བྱང་ས་ལས་བཤད་པའི་ཚུལ་བསྡུ་བ་ལས་བཤད་པའི་ཚུལ་དེ་དག་ལས་གཞན་པའི་གི་གཞུང་ནས་བཤད་པའི་ཚུལ་ལོ། དེའི་གསུམ་སྟེ་མཐའ་གཉིས་སྤོང་ཚུལ་སྤྱིར་བསྟན་པ། སྒྲོ་འདོགས་ཀྱི་མཐའ་བྱེ་བྲག་ཏུ་དགག་པ། དེས་གསུང་རབ་ཀྱི་དྲང་ངེས་འབྱེད་པའི་ཚུལ་ལོ། ད་དྲང་ངེས་ལེགས་བཤད་སྙིང་པོ་འདིའི་འོག་གང་ག་དེ་ས་བཅད་དེ་གསུམ་གྱི་ནང་ལོགས་ལ་འདུས་ཡོད་རེད་རེད་བ། ད་དེ་སློབ་དཔོན་ཐོགས་མེད་ཀྱིས་དཔེར་ན། མདོ་སྡེ་དགོངས་འགྲེལ་ལས་བསྟན་པའི་ཚུལ་དང། དེ་ལ་བརྟེན་ནས་དེ་ཁོ་ན་ཉིད་གཏན་ལ་འབེབས་པའི་ཚུལ་ལོ་ཞེས་པའི་གི་སྐབས་སུ་དེ་ལ་བརྟེན་ནས་དེ་ཁོ་ན་ཉིད་གཏན་ལ་འབེབས་པའི་ཚུལ་དེ་རེད། ད་གཙོ་བོ་དེ་ག་རེ་རེད་ཟེར་ན། མཐའ་གཉིས་སྤོང་ཚུལ་སྤྱིར་བསྟན་པ་ཟེར་ལ་དེ་མཐའ་གཉིས་སྤོང་ཚུལ་དེ་ལ་ཨ་ནི་བྱེད་སྟངས་ཤིག་ཡོང་དུས་སྒང་ལ་བྱང་ས་ལས་བཤད་སྟངས་གཅིག་འདུག་བསྡུ་བ་ལས་བཤད་སྟངས་གཅིག་འདུག་དེ་དག་ལས་གཞན་པའི་གི་གཞུང་ནས་བཤད་སྟངས་གཅིག་འདུག་ཟེར་ལ་དེ་དེ་དག་ལས་གཞན་པའི་གི་གཞུང་དེ་ལ་ཡང། མདོ་སྡེ་རྒྱན་དང་དབུས་མཐའ་གཉིས་བཤད་རེད་བ། ད་ད་རེས་ང་ཚོའི་འཕྲོས་དེ་དབུས་མཐའ་ལས་བཤད་པའི་ཚུལ་བྱས་དབུས་མཐའ་ལས་བཤད་པའི་ཚུལ་དེ་ལ་ནི་རྩ་བ་བྱེད་ན་ད་དབུས་མཐའི་རྩ་བ། ཡང་དག་མ་ཡིན་ཀུན་རྟོག་ཡོད་དེ་ལ་གཉིས་པོ་ཡོད་མ་ཡིན་སྟོང་པ་ཉིད་ནི་འདི་ལ་ཡོད་དེ་ལ་ཡང་ནི་དེ་ཡོད་དོ། ཞེས་ནི་ཤོ་ལོ་ཀ་གཅིག་བྱས་རེད་བ། དེ་ནས་སྟོང་པ་མ་ཡིན་མི་སྟོང་པས་དེ་ལྟ་བ་ན་ཐམས་ཅད་བཤད་ཡོད་པས་མེད་པས་ཡོད་པས་ན་དེ་ནི་དབུ་མའི་ལམ་ཡིན་ནོ་ཞེས་ནི་ད་ཚིགས་བཅད་གཉིས་ཡོང་གི་ཡོད་རེད་རེད་བ། ད་གཙོ་བོ་དེ་ཚིགས་བཅད་འདི་གཉིས་ཀའི་སྐབས་སུ། གཙོ་བོ་གསུང་རབ་ཀྱི་དྲང་ངེས་ཀྱི་སྐོར་བྱེད་ཡོང་དུས་སྒང་ལ་ད་དབུས་མཐའ་དེ་སེམས་ཙམ་པའི་གཞུང་བྱེད་ཤ་ཡིན་དུས། འཁོར་ལོ་དང་པོ་དང་བར་པ་དེ་དྲང་དོན་དུ་བཀྲལ་བྱས་ནས་ཨ་ནི་འཁོར་ལོ་ཐ་མ་ངེས་དོན་དུ་སྒྲུབ་ཀྱི་ཡོད་རེད་བ། ད་དྲང་དོན་དུ་བཀྲལ་ཡོང་དུས་སྒང་ལ། དགོངས་གཞི་དགོས་པ་དངོས་ལ་གནོད་བྱེད་གསུམ་གྱི་སྒོ་ནས་དྲང་དོན་དགོངས་པ་ཅན་དུ་བཀྲལ་དགོས་ཀྱི་རེད་བ། ད་དེ་བཀྲལ་ཡོང་དུས་དཔེར་ན་ཡང་དག་མ་ཡིན་ཀུན་རྟོག་ཡོད་ཅེས་པའི་གི་སྐབས་སུ་ཡོད་ཟེར་དུས། ཡོད་ཅེས་པས། དེ་ནས་འཁོར་ལོ་བར་པའི་སྒྲ་ཇི་བཞིན་པ་ལ་གནོད་བྱེད་བསྟན་བྱས་ནས་ཤུགས་ལ་འཁོར་ལོ་དང་པོའི་དགོངས་གཞི་དེ་སྟོན་གྱི་ཡོད་རེད་རེད་བ། ད་ག་རེ་རེད་ཟེར་ན་འཁོར་ལོ་བར་པའི་གནས་སྐབས་སུ་གཟུགས་ནས་རྣམ་མཁྱེན་གྱི་བར་གྱི་ཆོས་ཐམས་ཅད་རང་གི་མཚན་ཉིད་ཀྱིས་མ་གྲུབ་པ་གསུང་གི་ཡོད་པ་ཡིན་ཙང། ད་འདིའི་སྐབས་སུ་ཡོད་ཟེར་ལབ་དུས་ཡང་དག་པ་མ་ཡིན་པའི་ཀུན་ཏུ་རྟོག་པའི་གཞན་དབང་ཟེར་ན་ཡང་དག་མ་ཡིན་ཀུན་རྟོག་ཞེས་པའི་སྐབས་འདིར་དེ་གའི་ཀུན་རྟོག་དེ་ལ་གཉིས་སྣང་འཁྲུལ་བ་ཅན་གྱི་ཤེས་པ་དེ་ཀྱང་སྐོར་སྒྲ་དོན་འདྲེས་རུང་དུ་འཛིན་པའི་ཞེན་རིག་དེ་མ་རེད་འགྲོ་བ། གཉིས་སྣང་འཁྲུལ་བ་ཅན་གྱི་ཀུན་རྟོག་གཞན་དབང་དེ། རང་བཞིན་གྱིས་ཡོད་རང་གི་མཚན་ཉིད་ཀྱིས་ཡོད་ཟེར་ལབ་དུས། འཁོར་ལོ་བར་པའི་སྒྲ་ཇི་བཞིན་པ་ལ་གནོད་བྱེད་འགྲོ་གི་རེད་ག་རེ་ཟེར་ན་འཁོར་ལོ་བར་པའི་སྐབས་སུ་རང་གི་མཚན་ཉིད་ཀྱིས་མེད་གསུངས་པ་རེད་བ་གཞན་དབང་དེ་རེད་བ། ཤུགས་ལ་འཁོར་ལོ་དང་པོའི་དགོངས་གཞི་བསྟན་པ་རེད་ཟེར་བ། ད་དགོངས་གཞི་བསྟན་རེད་ཟེར་ལབ་པ་ཡིན་ན། ཨ་ནི་འཁོར་ལོ་དང་པོའི་གནས་སྐབས་སུ། དེ་ནས་གཟུགས་ནས་བྱང་ཕྱོགས་སོ་བདུན་གྱི་བར་གྱི་ཆོས་ཐམས་ཅད་རང་གི་མཚན་ཉིད་ཀྱིས་གྲུབ་པར་གསུངས་པ་འདི། ཡོད་པ་ཙམ་ལ་དགོངས་ནས་གསུངས་པ་རེད་བྱས་ནས་འདུག་སེ་བྱས་ནས་དགོངས་གཞི་དེ་འདུག་སེ་བསྟན་དགོས་རེད་རེད་བ། དེ་ནས། ད་ཡང་དག་མ་ཡིན་ཀུན་རྟོག་ཅེས་པའི་སྐབས་དེའི་ཀུན་རྟོག་ཟེར་ཡས་དེ་ལ། ང་ཚོ་སྤྱིར་བཏང་ནང་པ་སངས་རྒྱས་པའི་རྟོག་པ་དེ་ལ། གཞུང་མི་འདྲ་བ་གསུམ་གྱི་ནང་ལོགས་ནས་རྟོག་པ་སྟོན་གྱི་ཡོད་རེད་ད་རྟོག་པ་ཟེར་དུས་འཇུག་ས་མི་འདྲ་བ་གསུམ་ཡོད་པ་དེ། མཛོད་ཀྱི་སྐབས་སུ་རྟོག་དང་དཔྱོད་དང་རྩིང་ཞིབ་ཉིད་ཅེས་པའི་གི་སྐབས་ཀྱི་རྟོག་པ་དེ། ག་རེ་རེད་ཟེར་ན་རྟོག་དཔྱོད་གཉིས་སུ་ཕྱེ་བའི་གི་རྟོག་པ་ལ་བཤད་དགོས་རེད་དེ། དེ་ནས་རྣམ་འགྲེལ་གྱི་སྐབས་སུ་ཤེས་གང་གང་ལ་སྒྲ་དོན་འཛིན་དེ་ནི་དེ་ལ་རྟོག་པ་ཡིན་ཟེར་སྐབས་སུ། སྒྲ་དོན་འདྲེས་རུང་དུ་འཛིན་པའི་གི་ཞེན་རིག་ལ་རྟོག་པར་བྱེད་པའི་གི་རྟོག་པ་དེ་ཤེས་དགོས་པ་རེད་བ། དེ་ནས་དབུས་མཐའི་སྐབས་སུ་ཡང་དག་མ་ཡིན་ཀུན་རྟོག་ཡོད་ཅེས་པའི་གི་སྐབས་སུ། ཨེ་ནས་ཁམས་གསུམ་གྱི་སེམས་སེམས་བྱུང་གཉིས་སྣང་འཁྲུལ་བ་ཅན་ཐམས་ཅད་དེའི་སྐབས་ནས་བསྟན་པའི་ཀུན་རྟོག་རེད། དེ་ཡིན་པ་དེ་དཔེར་ན་ལེགས་ཤིང་སེམས་ལྷན་སྐྱོན་ལམ་རྟོགས་པ་ཞེས་ཡོང་དུས་གང་ན། དབུས་མཐའི་སྐབས་སུ་ཡང་དག་མ་ཡིན་ཀུན་རྟོག་ཡོད་སེམས་དང་སེམས་བྱུང་ཁམས་གསུམ་པོ་ཟེར་ནས་འདུག་སེ་གསུང་གི་འདུག་ད་དེའི་སྐབས་སུ་ཀུན་རྟོག་དེ་ལ་གཉིས་སྣང་འཁྲུལ་བ་ཅན་གྱི་ཤེས་པ་ཐམས་ཅད་འགྲོ་གི་ཡོད་རེད་ཨོ་འདུག་སེ་བྱས་ནས་རོལ་གཅིག་བྱས་རེད་བ། དེ་ནས་དེ་ལ་གཉིས་པོ་ཡོད་མ་ཡིན་ཟེར་ལབ་ཡོང་དུས་དེ་ལ་གཉིས་པོ་ཡོད་མ་ཡིན་ཟེར་དུས། དེ་ལ་ཟེར་ལབ་ན་ཀུན་རྟོག་གཞན་དབང་དེ་ལ་གཟུང་འཛིན་རྫས་ཐ་དད་པའི་གཉིས་པོ་དེ་ཡོད་པ་མ་ཡིན་ཟེར་ལབ་དུས། ཨ་ནི་འཁོར་ལོ་དང་པོའི་སྐབས་སུ་ཕྱི་རོལ་ཡོད་པར་བསྟན་པའི་འཁོར་ལོ་དང་པོ་དེའི་སྒྲ་ཇི་བཞིན་པ་ལ་གནོད་བྱེད་བསྟན་ནས་དེ་ནས་འཁོར་ལོ་བར་པའི་དགོངས་གཞི་གསུང་དགོས་རེད་རེད་བ་འཁོར་ལོ་བར་པའི་དགོངས་གཞི། འཁོར་ལོ་བར་པའི་ཆོས་ཐམས་ཅད་རང་གི་མཚན་ཉིད་ཀྱིས་མེད་མེད་གསུང་ཡས་དེ་གཟུང་འཛིན་རྫས་གཞན་མེད་པ་ལ་དགོངས་ནས་གསུངས་པ་རེད་ད་བྱས་འཁོར་ལོ་དང་པོའི་གནས་སྐབས་སུ། ད་ཕྱི་རོལ་ཡོད་པར་བསྟན་པའི་འཁོར་ལོ་དང་པོའི་སྐབས་སུ་ཕྱི་དོན་ཡོད་པར་བསྟན་པ་དེ་སྒྲ་ཇི་བཞིན་པ་མ་རེད། འགྲོ་བ། ག་རེ་ཟེར་ན། དེ་ལ་ཀུན་རྟོག་གཞན་དབང་དེ་ལ་གཟུང་འཛིན་རྫས་ཐ་དད་པའི་གཉིས་པོ་ཡོད་པ་མ་ཡིན། ད་དུས་དེ་ནས་གཅིག་འགྲོ་ཙང་ཡང་དག་མ་ཡིན་ཀུན་རྟོག་ཡོད་དེ་ལ་གཉིས་པོ་ཡོད་མ་ཡིན། དེ་ནས་སྟོང་པ་ཉིད་ནི་འདི་ལ་ཡོད་དེ་ལ་ཡང་ནི་དེ་ཡོད་དོ་ཟེར་ལབ་པ་ཡིན་ན། ཨ་ནེ་གཟུང་འཛིན་རྫས་ཐ་དད་པ་ཅིག་ཡོད་མ་རེད་ད་ཟེར་ལབ་དུས་གཟུང་འཛིན་རྫས་ཐ་དད་མེད་པ་ཡིན་ན་ལུགས་འདི་ལ་སྟོང་པ་ཉིད་མེད་ཟེར་སྟོང་ཉིད་མེད་པ་ཆགས་འགྲོ་གི་འདུག་ག་ཟེར་སྙམ་པ་ཡིན་ན། རེད་པ། སྟོང་པ་ཉིད་ནི་འདི་ལ་ཡོད་ཟེར་དེའི་ལན་དེ་ལ་ག་རེ་རེད་ཟེར་ན། དེ་ནི་གཟུང་འཛིན་རྫས་གཞན་གྱི་སྟོང་ཉིད་ཀྱི་གནས་ལུགས་འདི་ལ་རང་བཞིན་གྱིས་ཡོད་ཟེར་དོན་དག་ག་རེ་རེད་ཟེར་ན་གཟུང་འཛིན་རྫས་གཞན་གྱི་སྟོང་ཉིད་ཀྱི་སྟོང་ཉིད་ཟེར་དུས་གཟུང་འཛིན་གཉིས་སྟོང་དེ། རང་བཞིན་གྱིས་ཡོད་བདེན་པར་ཡོད་རང་གི་མཚན་ཉིད་ཀྱིས་ཡོད་ཅེས་ཡོད་པ་ཡིན་ཙང་ཨ་ནེ་གཟུང་འཛིན་རྫས་གཞན་མེད་པ་ཡིན་ན་ཡང་སྟོང་པ་ཉིད་དེ་མེད་དགོས་ཀྱི་མ་རེད་དོ་ཅེས། དེ་ནས་ད་དེ་ལ་ཡང་ནི་དེ་ཡོད་དོ་ཟེར་ལབ་རོ། དེ་ནས་དེ་ལ་ཡང་ནི་དེ་ཡོད་དོ་ཟེར་ལབ་དུས་ཡ་ད་གཟུང་འཛིན་རྫས་གཞན་གྱི་སྟོང་ཉིད་ཀྱི་སྟོང་ཉིད་དེ་ཆོས་ཐམས་ཅད་ཀྱི་སྟེང་དུ་ཡོད་པ་ཡིན་ན། ཨ་ནེ། སོ་སོའི་སྐྱེ་བོ་དེ་དག་གིས་བུམ་པ་ལ་སོགས་པ་མཐོང་བ་ཙམ་གྱིས་གཟུང་འཛིན་རྫས་གཞན་གྱིས་སྟོང་བ་དེ་རྟོགས་འགྲོ་ས་རེད་བ། དཔེར་ན་བུམ་པ་མཐོང་བའི་དུས་བུམ་པའི་དབྱིབས་དང་ཁ་དོག་ལ་སོགས་པ་མཐོང་བ་ནང་བཞིན་གྱིས་ནི་དེའི་གནས་ལུགས་དེ་དག་ཀྱང་རང་ཆས་སུ་ཡོད་པ་ཡིན་ན་ད་རང་བུམ་པ་མཐོང་བ་ཙམ་གྱིས་བུམ་པའི་གནས་ལུགས་མཐོང་བའི་ཐལ་བ་འདུག་མཐོང་སོང་ན་སྐྱོན་ག་རེ་ཡོད་རེད་ཟེར་དུས། ཨ་ནེ་སེམས་ཅན་འབད་མེད་དུ་གྲོལ་བའི་ཐལ་བ་ཡོད་རེད་བུམ་པའི་གནས་ལུགས་འཚོལ་བ་ལ་བུམ་པ་མཐོང་བ་ལས་ལོགས་སུ་འབད་པ་བྱེད་པ་དོན་མེད་ཆགས་འགྲོ་གི་འདུག་ག་ཟེར་ཏེ་དོན་དག་དེ་ལེན་དགོ་རེད་རེད་བ། དེའི་ལན་ལ། དེ་འདྲ་བའི་གཟུང་འཛིན་རྫས་གཞན་གྱིས་སྟོང་བའི་སྟོང་ཉིད་དེ་ལ་ནི། ནི། སྒྲིབ་བྱེད་ཀྱི་སྒྲིབ་པ་ཡོད་དོ། ད་སྐབས་ཐོབ་ལ། བྱས་ཙང་ད་དོན་ལ་གང་ལེན་དགོ་རེད་ཟེར་ན། གཟུང་འཛིན་རྫས་གཞན་གྱིས་སྟོང་བའི་སྟོང་ཉིད་དེ་དངོས་པོ་དངོས་པོ་ཟེར་ན་མི་འདུག་གང་དག། ནི་འདུས་བྱས་ཀྱི་ཆོས་ཐམས་ཅད་ཀྱི་སྟེང་དུ་ཡོད་པ།

སྟོང་བ་མ་ཡིན་མི་སྟོང་མིན་དེ་ལྟ་བས་ན་ཐམས་ཅད་བཤད་ཟེར་བ་ཡོད་པས་མེད་པས་ཡོད་པས་ན་དེ་ནི་དབུ་མའི་ལམ་ཡིན་ནོ་ཟེར་ལབ་ཡིན་དུས་འདིས་འོད་སྲུང་ལེའུའི་འོད་ཀྱི་དོན་དག་དེ་བཤད་པ་རེད་ཡོད་ཅེས་བྱ་བ་ནི་མཐའ་གཅིག་གོ་མེད་ཅེས་བྱ་བ་ནི་མཐའ་གཉིས་རེད་བ། རེད་བ། དེ་ནས་དེ་གཉིས་ཀྱི་དབུས་ན་གནས་པ་དེ་ལ་ཆོས་རྣམས་ལ་སོ་སོར་རྟོག་པའི་དབུ་མའི་ལམ་དུ་བཤད་པ་དེ་ནི་དབུ་མའི་ལམ་ཡིན་ནོ་ཟེར་ནས། འོད་སྲུང་གི་ལེའུའི་སྐབས་སུ་གསུངས་བཞག་ཡོད་འོ་དེའི་དོན་དག་དེ་བཤད་དགོ་ད་ཤོ་ལོ་ཀ་གཉིས་པ་དེ་རེད་བ། ད་དེ་ག་རེ་གསུང་དགོ་རེད་ལབ་པ་ཡིན་ན། ཨ་ནི་ཆོས་དེ་དག་མཐའ་གཅིག་ཏུ་སྟོང་པ་ཡང་མ་ཡིན། མཐའ་གཅིག་ཏུ་སྟོང་པ་ཆགས་ན་གཏན་ནས་མེད་པ་ཆགས་འགྲོ་དགོ་རེད་བ་གཏན་ནས་མེད་པ་ཡང་མ་ཡིན། མི་སྟོང་བ་ཡང་མ་ཡིན་ཟེར་དུས་དགག་བྱ་ཆོས་བདག་གིས་མི་སྟོང་པ་ཡང་མ་ཡིན་གཏན་ནས་མེད་པ་ཡང་མ་ཡིན་སྟོང་བ་མ་ཡིན་མི་སྟོང་མིན། རྒྱུ་མཚན་དེ་ལྟ་བས་བྱས་ན་དེ་ནས་ཆོས་ཐམས་ཅད་སྟོང་པར་བཤད་པ་རེད་ལབ་དུས་གང་ན་ཤེས་དང་དགག་བྱ་ཆོས་བདག་གིས་སྟོང་པར་བཤད་པ་རེད། མཐའ་གཅིག་ཏུ་སྟོང་བ་དང་མི་སྟོང་བ་མ་ཡིན་པ་ཅིག་མི་སྟོང་བ་ཡང་ཡོད་སྟོང་བ་ཡང་ཡོད་མི་སྟོང་བ་ག་རེ་ཡོད་རེད་ཟེར་དུས་གཏན་ནས་མེད་པ་མ་ཡིན་པ་ཅིག་ནི་ཡོད་པ་ཡོད་ཙང་ཡོད་པས་མི་སྟོང་པ་ཡོད་རེད་བ། ཨ་ནི་དགག་བྱ་གིས་མི་སྟོང་བ་མེད་དགག་བྱས་སྟོང་པ་ཡིན། དེ་ནི་གཏན་ནས་མེད་པ་མ་ཡིན་ཡོད་ཟེར་ལབ་རེད་བ་དེ་ལྟ་བས་ན་ཐམས་ཅད་བཤད་ཟེར་ཨོ་ཐུགས་སུ་འགྲོ། དེ་ནས་ཡོད་པས་མེད་པས་ཡོད་པས་ན་དེ་ནི་དབུ་མའི་ལམ་ཡིན་ནོ་ཟེར་རེད་བ། ཡོད་པས་རྟག་མཐའ་སེལ་འགྲོ་གི་ཡོད་པ་དང་མེད་པས་ཆད་མཐའ་སེལ། དེ་གཉིས་དེ་ལྟ་བུ་གི་ཡོད་པའི་མཐའ་དང་མེད་པའི་མཐའ་གཉིས་དང་བྲལ་བའི་དབུས་ན་ཡོད་པ་ཡིན་པས་ན་ཡོད་པས་མེད་པས་ཡོད་པས་ན། ཨ་ནི་དེ་འདྲ་བའི་ཀྱི་དབུས་ན་གནས་པའི་ཀྱི་གནས་ལུགས་ཀྱི་ཆོས་གང་ཡིན་པ་དེ་ནི་དབུ་མའི་ལམ་ཡིན་ནོ། རྟག་ཆད་ཀྱི་མཐའ་གཉིས་དང་བྲལ་བའི་དབུ་མ་ནི་དབུ་མའི་ལམ་ཡིན་ནོ་འོ་ཞེས་གསུངས་ཏེ་རྟག་ཏུ་གྲུབ་བོ། དེ་ནས། ཚིགས་བཅད་དང་པོས་སྟོང་ཉིད་ཀྱི་མཚན་ཉིད་དང་ལབ་པ་ཡིན་ན་སྟོང་པ་ཉིད་ཟེར་དུས་གང་འདྲ་ཞིག་རེད་ཟེར་ན་ཡང་དག་མ་ཡིན་ཀུན་རྟོག་ཡོད་དེ་ལ་གཉིས་པོ་ཡོད་མ་ཡིན་སྟོང་པ་ཉིད་ནི་འདི་ལ་ཡོད་དེ་ལ་ཡང་ནི་དེ་ཡོད་དོ་ཟེར་ཚིགས་བཅད་དང་པོས་སྟོང་ཉིད་ཀྱི་མཚན་ཉིད། གཉིས་པས་དེ་ལྟ་བུའི་སྟོང་ཉིད་དེ་རྟག་ཆད་ཀྱི་མཐའ་གཉིས་དང་བྲལ་བའི་ཀྱི་དབུ་མའི་ལམ་དུ་བསྟན་ཏོ། ད་དེ་ལ་དང་པོ། དགོངས་འགྲེལ་གྱི་སྐབས་སུ་གང་ན་གང་མེད་པ་དེ་ནི་དེས་སྟོང་པ་དང། རེད་བ། སྟོང་གཞི་གཞན་དབང་གང་ན་དགག་བྱ་ཀུན་བཏགས་གང་མེད་པ་དེ་ནི། སྟོང་གཞི་གཞན་དབང་དེ་དགག་བྱ་ཀུན་བཏགས་དེས་སྟོང་པ་དང་སྟོང་པ་གང་ཡིན་པ་དེ་ལ་ལུགས་དེའི་ཡོངས་གྲུབ་དེ་ཆགས་བསྡད་རེད་བ། འདི་ལ་ལྷག་མ་ཡོད་པ་ནི་འདིར་ཡོད་པའོ། འདི་ལ་ལྷག་མ་ཡོད་པ་ནི། དགག་བྱས་སྟོང་ཚར་བའི་གི་ཤུལ་དུ་ལྷག་མ་ཡོད་ལབ་པ་རེད་ཡོད་ཟེར་ཡག་དེ་སྐབས་འདིར་ཡོད་པ་སྐབས་འདིར་ཡོད་པ་ལབ་པ་ཡིན་ན་རང་བཞིན་གྱིས་ཡོད་ད་ག་འདྲ་རེད་ཡང་དག་མ་ཡིན་ཀུན་རྟོག་ཡོད་ཟེར་བ། ཞེས་ཡོད་མེད་ཡང་དག་པ་ཇི་ལྟ་བ་བཞིན་ཤེས་པ་ནི། ཡོད་རྒྱུ་གང་ཡིན་པ་དང་མེད་རྒྱུ་གང་ཡིན་པ་དེ་ཇི་ལྟ་བ་བཞིན་ཤེས་པ་ཡིན་པ་ཡིན་ན། དེ་ནི་སྟོང་ཉིད་ལ་འཇུག་པ་ཕྱིན་ཅི་མ་ལོག་པར་གསུངས་ལ། ག་བ་ན་ཟེར་ན་མདོ་དགོངས་འགྲེལ་གྱི་སྐབས་སུ་དེ་རེད་ད་ཚིགས་བཅད་དང་པོའི་དོན་དག་དེ། འདིས་ཀྱང་དེ་སྟོན་པའི་ཕྱིར་སྟོང་ཉིད་ཡང་དག་པར་བསྟན་ཏོ། རེད་བ། འདིས་ཀྱང་ཟེར་ན་གཞུང་འདིས་ཀྱང་གཞུང་ག་རེ་རེད་དབུས་མཐའ་དེ། དེ་སྟོན་པའི་ཕྱིར་ཟེར་དུས་དེ་ལྟ་བུའི། རྟག་ཆད་ཀྱི་མཐའ་གཉིས་དང་བྲལ་བའི་ཆོས་ཀྱི་བདག་མེད་ཕྲ་མོ་དེ་སྟོན་པའི་ཕྱིར། ཨེ་ནི་སྟོང་ཉིད་ཡང་དག་པར་དེ་སྟོང་པ་ཉིད་ཕྱིན་ཅི་མ་ལོག་པར་བསྟན་ཏོ། དབུས་མཐའི་སྐབས་སུ་རེད་བ། གང་ན་ཞེས་པ་ནི་སྟོང་གཞི་སྟེ། ཡ་གི་དགོངས་འགྲེལ་གྱི་སྐབས་སུ་དེ་ལ་གང་ན་གང་མེད་པ་དེ་ནི་ཟེར་ལབ་དུས་གང་ན་ཟེར་དུས་ག་བ་ལ་ཟེར་ན་སྟོང་གཞི་གཞན་དབང། རེད་བ། དེ་ནི་ཡང་དག་པ་མ་ཡིན་པའི་ཀུན་རྟོག་སྟེ་གཞན་དབང་ངོ། ཡང་དག་པ་མ་ཡིན་པའི་ཀུན་རྟོག། ཟེར་ལབ་དུས་ཙང་ལ་གཉིས་སྣང་འཁྲུལ་པ་ཅན་གྱི་ཤེས་པ་དེ་ཚོ་ལ་རྒྱག་དགོས་རེད་རྩ་བའི་ཆ་ནས་སེམས་ཙམ་པའི་གཞུང་གི་ནང་ལོགས་ལ་གཞན་དབང་ངོས་འཛིན་བྱས་ཡོད་དུས་གང་ལ་མང་ཆེ་བ་ཤེས་པའི་སྒང་ནས་བྱེད་དགོས་རེད་ག་རེ་རེད་ཟེར་ན་གཙོ་བོ་སེམས་ཙམ་པས་ཆོས་ཐམས་ཅད་རྣམ་པར་རིག་པའི་བདག་ཉིད་ཙམ་དུ་གྲུབ་པ་རེད་སེམས་ཀྱི་བདག་ཉིད་ཙམ་དུ་གྲུབ་པ་རེད་ཟེར་སྒང་ནས་གཞི་ཡི་རྣམ་གཞག་བཞག་ཡོད་དུས་གང་ལ་གཙོ་བོར་སེམས་དང་ཤེས་པ་རྣམ་པར་ཤེས་པ་ལ་བརྟེན་ནས་བཞག་གི་ཡོད་པ་ཡིན་ཙང་དེའི་ཆ་ནས་གསུང་གི་ཡོད་རེད་རེད་བ། དེ་བྱེད། ད་གང་ན་གང་མེད་ཅེས་པའི་གི་མེད་པ་དེ་ག་རེ་རེད་ཟེར་ན་གང་མེད་ཅེས་པའི་གི་མེད་རྒྱུ་དེ་གཟུང་འཛིན་རྫས་ཐ་དད་གཉིས་པོ་དེ་ཀུན་བཏགས་སོ། མེད་རྒྱུ་དེ་གཟུང་འཛིན་རྫས་ཐ་དད་དེ་རེད་ཟེར་བ། དེ་ནི་ཀུན་བཏགས་རེད་ཟེར་དུས་དགག་བྱའི་ཀུན་བཏགས་རེད། དེས་སྟོང་པ་དེ་ལ་གཟུང་འཛིན་རྫས་གཞན་གྱིས་སྟོང་པའི་སྟོང་ཉིད་ཆོས་ཀྱི་བདག་མེད་ཀྱི་ཡོངས་གྲུབ་ཆགས་འགྲོ་གི་རེད། དེ་ལ་ཡོད་པ་མ་ཡིན་ཞེས་པ་ནི་སྔ་མ་དེ་ཕྱི་མ་འདིས་སྟོང་པར་བསྟན་ཏོ། དེ་ལ་ཡོད་པ་མ་ཡིན་ལབ་དུས་སྔ་མ་ཀུན་རྟོག་གཞན་དབང་དེ། ཕྱི་མ་དགག་བྱ་ཀུན་བཏགས་འདིས་སྟོང་པར་བྱེད་དུས་ཕྱི་མ་དགག་བྱ་ཀུན་བཏགས་ཀྱི་ངོ་བོར་མ་གྲུབ་པ་དེའི་ངོ་བོར་གཞན་དབང་དེ་བྱ་བར་བསྟན་ཏོ། ད་དེ་མེད་པ་ཡིན་ན་གཟུང་འཛིན་རྫས་ཐ་དད་དེ་མེད་པ་ཡིན་ན། གཟུང་འཛིན་རྫས་ཐ་དད་བཀག་པ་དེའི་ཤུལ་དུ་དེའི་རྗེས་ལ་ལྷག་མ་ག་རེ་ལུས་ཡོད་རེད་ལབ་པ་ཡིན་ན། རེ་བ་དེ་མེད་ན་དེའི་ཤུལ་དུ་ལྷག་མ་ལུས་པའི་ཡོད་པ་དེ་ག་རེ་རེད་སྙམ་པ་ཡིན་ན། ཀུན་རྟོག་ཡོད་ཅེས་པ་དང་ཀུན་རྟོག་གཞན་དབང་དེ། ཨེ་ནི་བི་ཀི་ཡང་དག་མ་ཡིན་ཀུན་རྟོག་ཡོད་ཟེར་ལབ་དུས་ཀུན་རྟོག་རང་བཞིན་གྱིས་ཡོད་པ་དེ་ལྷག་བསྡད་ཀྱི་ཡོད། རྩ་བའི་སེམས་ཙམ་པས་ཕྱི་རོལ་མེད་ཤེས་པ་རང་བཞིན་གྱིས་ཡོད་ཟེར་ནས། ཐེག་བསྡུས་ཀྱི་སྐབས་སུ་དཔེ་བརྒྱད་ཀྱི་སྒང་ནས་གྲུབ་དགོས་བ་རེད་རེ་བ་དེ་རེད་ཀུན་རྟོག་ཡོད་ཅེས་པ་དང། དེ་ནས་རྐང་པ་གསུམ་པས་གཞན་དབང་དང་ཡོངས་གྲུབ་རེ་བ་གཉིས་ཡིན་ནོ་ཞེས་བསྟན་ལ། ཤུལ་དུ་ལུས་པའི་ལྷག་མ་དེ་ག་རེ་རེད་ཟེར་ལབ་དུས་རྐང་པ་གསུམ་པ་དེ་སྟོང་པ་ཉིད་ནི་འདི་ལ་ཡོད། གཟུང་འཛིན་རྫས་ཐ་དད་ཀྱིས་སྟོང་པའི་གི་སྟོང་པ་ཉིད་དེ་དེ་འདྲ་བའི་ཀུན་རྟོག་གཞན་དབང་དེ་ལ་ཡོད་རེད། ཡོད་པ་མ་ཟད་ཀུན་རྟོག་གཞན་དབང་ཁོ་རང་ཡང་རང་བཞིན་གྱིས་ཡོད་རེད་ཟེར་བ། དེ་ནས་རྐང་པ་བཞི་པས་དོགས་པ་གཞན་ཞིག་གཅོད། དོགས་པ་གཞན་ག་རེ་གཅོད་ཀྱི་རེད་ལབ་དུས་གཉིས་སྟོང་ཀུན་རྟོག་ལ་གཏན་དུ་ཡོད་པ་ཡིན་ན་སོ་སོའི་སྐྱེ་བོ་དེ་དག་གིས་ག་དུས་ཡིན་ན་ཡང་དེ་ནི་སྟོང་ཉིད་རྟོགས་པར་ཐལ་བ་འདུག་ལབ་དུས་དེ་རྟོགས་ཀྱི་མ་རེད་དེ་ལ་ནི་དེ་དྲུག་གཅིག་གི་སྒྲིབ་པ་ཡོད་དོ་ལབ་ནས་དོགས་པ་གཞན་པ་གཅིག་གཅོད་ཀྱི་ཡོད་རེད། རྐང་པ་བཞི་པས་ནི་དོགས་པ་གཞན་ཞིག་གཅོད་དོ། འོ་དེ་དེ་ཚེ་ད་དང་པོ་ཐུགས་སུ་གཅིག་འགྲོ་ཡ་བྱས། དེ་ནས་དབྱིག་གཉེན་གྱིས་སློབ་དཔོན་དབྱིག་གཉེན་གྱིས་གང་སྟོང་པ་དང། གང་གིས་སྟོང་པའི་དོན་དུ་དེ་ལྟར་བཤད་པ་དེ་ཉིད་ལྟར། དབུས་མཐའི་འགྲེལ་པ་མ་བྱང་འདི་ཀ་ལ་དབྱིག་གཉེན་གྱིས་གང་སྟོང་པ་རེད་ཟེར་ན་ཀུན་རྟོག་གཞན་དབང་དེ་སྟོང་པ་རེད་རེད་བ། སུས་སྟོང་པ་རེད་གང་གིས་སྟོང་པ་རེད་ཟེར་ལབ་ན་གཟུང་འཛིན་རྫས་ཐ་དད་ཀྱིས་སྟོང་པ། སྟོང་པའི་གི་དོན་དུ་དེ་ལྟར་བཤད་པ་དེ་ཉིད་ལྟར། ཨེ་ནི་སློབ་དཔོན་བློ་གྲོས་བརྟན་པས་གསལ་བར་བསྟན་པ་ནི་སློབ་དཔོན་བློ་བརྟན་གྱིས་ད་དབུས་མཐའི་འགྲེལ་བཤད་ཀྱི་སྐབས་སུ་གསལ་བར་བསྟན་པ་ནི་འགྲེལ་བཤད་ལས་ལ་ལ་དག་ཆོས་ཐམས་ཅད་རི་བོང་གི་རྭ་ལྟར། རང་བཞིན་ཡེ་མེད་དོ་སྙམ་དུ་སེམས་པ་དེའི་ཕྱིར་ཐམས་ཅད་ལ་སྐུར་པ་དགག་པའི་དོན་དུ་ལབ་ན་ལ་ལ་དག་ལབ་དུས་ཆོས་ཐམས་ཅད་རང་གི་མཚན་ཉིད་ཀྱིས་མེད་པར་སྨྲ་བའི་གི་ཐལ་འགྱུར་བ་ལ་སོགས་པ་དེ་དག་ཆོས་ཐམས་ཅད་རི་བོང་གི་རྭ་རང་བཞིན་མེད་པ་བཞིན་དུ་རང་བཞིན་ཡེ་མེད་དོ་སྙམ་དུ་སེམས་པ་དེའི་ཕྱིར། ཨ་ནི་འདུག་སེ་བསམ་སོང་བ་ཡིན་ན་ཆོས་ཐམས་ཅད་རང་བཞིན་གྱིས་མེད་པ་ཡིན་ན་དེ་ནི་གཞན་དབང་རང་བཞིན་གྱིས་མེད་འགྲོ་གོ་རེ་གཞན་དབང་རང་བཞིན་མེད་སོང་ན་ལས་འབྲས་ལ་སོགས་པ་ཐམས་ཅད་རང་བཞིན་གྱིས་མེད་ཟེར་གོ་རེ་ལས་འབྲས་ལ་སོགས་པ་ཐམས་ཅད་རང་བཞིན་གྱིས་མེད་པ་ཡིན་ན་ལས་འབྲས་ལ་སོགས་པ་ཐམས་ཅད་མེད་པར་འགྲོ་གོ་རེ་དེ་ཡིན་ན་ལས་འབྲས་ལ་སོགས་པ་ཐམས་ཅད་ལ་སྐུར་འདེབས་འགྲོ་གི་ཡོད་པ་ཡིན་ཙང་དེ་ལྟ་བུའི་སྐུར་འདེབས་དེ་དགག་པའི་དོན་དུ་ཟེར་ན་དགག་པའི་ཕྱིར་དུ་རེད་བ། ཡང་དག་མ་ཡིན་ཀུན་རྟོག་ཡོད་ཅེས་ནི་རྒྱལ་ཚབ་བྱམས་པ་མགོན་པོས་དབུས་མཐའི་སྐབས་སུ་གསུངས་ཡོད་དེ། ཡོད་ཟེར་ཏེ།

དེ་ཡི་ལྷག་མ་ཡོང་དགོས་ལ་ཟེར་ལྷག་མ་གཅིག་ཡོད་རེད་དེ་ཚུར་འདོན་དགོས་གོ་རེད་ཡོང་དགོས་གོ་རེད་ད་དེ་ག་རེ་རེད་ཟེར་ན་དེ་ཡང་འདོན་རྒྱུ་དེ་ཡང་ཡོང་རྒྱུ་དེ་ཡང་རང་བཞིན་གྱིས་ཞེས་པ་དེའོ་ད་ག་རེ་རེད་ཟེར་ན་ཡང་དག་པ་མ་ཡིན་པའི་ཀུན་དུ་རྟོག་པ་དེ་རང་བཞིན་གྱིས་ཡོད་དོ་ཟེར་ནས་ཚུར་འདོན་དགོས་གོ་རེད། དེ་ལྟ་ན་ཀུན་རྟོག་ཡོད་པ་ཙམ་མིན་གྱི་ཞེས་པ་དེ་འདྲའི། ཚིག་གི་ལྷག་མ་ཡོང་དགོས་གོ་ཡོད་པ་དེ་ལྟར་ན། ཡང་དག་མ་ཡིན་ཀུན་རྟོག་ཡོད་ཅེས་པའི་ཀུན་རྟོག་ཅེས་པའི་ཡོད་པ་ཙམ་མིན་གྱི་རང་བཞིན་གྱིས་ཡོད་པའམ་རང་གི་མཚན་ཉིད་ཀྱིས་གྲུབ་པའི་གི་ཡོད་པའོ། རང་བཞིན་གྱིས་ཡོད་པ་དང་རང་གི་མཚན་ཉིད་ཀྱིས་ཡོད་པ་དང་བདེན་པར་ཡོད་པ་དོན་དམ་པར་ཡོད་པ་གནད་གཅིག་ལ་གྲུབ་ཀྱི་ཡོད་པ་ཡིན་ཙང་རང་བཞིན་གྱིས་ཡོད་པའམ་རང་གི་མཚན་ཉིད་ཀྱིས་ཡོད་པའོ། དུ་སྐྱེ། ཡོད་ཚུལ་དེ་དག་ཡོངས་གྲུབ་ལ་ཡང་འདྲའོ་ཟེར་ལབ་དུས་ཀུན་རྟོག་གཞན་དབང་རང་བཞིན་གྱིས་ཡོད་རང་གི་མཚན་ཉིད་ཀྱིས་ཡོད་ཅེས་པའི་གི་ཡོད་ཚུལ་དེ་ཡོངས་གྲུབ་ལ་ཡང་འདྲ་བ་རེད་ཡོངས་གྲུབ་རང་བཞིན་གྱིས་ཡོད་རང་གི་མཚན་ཉིད་ཀྱིས་ཡོད་རེད་བྱས་ཏེ་ད་སེམས་ཙམ་པའི་སྐབས་སུ། གཞན་དབང་ཡོངས་གྲུབ་བདེན་པར་གྲུབ་པ་དང་ཀུན་བཏགས་བདེན་པར་མ་གྲུབ་པའོ་དུ་བྱས་ནས་གྲུབ་གོ་རེ་འགྲོ་བ། དེ་ནས་ཚིག་གཉིས་པས་དོགས་པ་སེལ་ཚུལ་ཡང་ད་ཚིག་གཉིས་པ་དེ་ག་རེ་རེད་ཟེར་ན། དེ་ལ་གཉིས་པོ་ཡོད་མ་ཡིན་ཟེར་ཟེར་བ་ཡང་དག་མ་ཡིན་ཀུན་རྟོག་ཡོད་ཟེར་ན་ཚིག་དང་པོ་བྱས་ཚིག་གཉིས་པ་དེ་ལ་དེ་ལ་གཉིས་པོ་ཡོད་མ་ཡིན་ཟེར་དེ་ལ་དེ་ཉིད་ལས། དབུས་མཐའི་འགྲེལ་བཤད་ལས། སློབ་དཔོན་བློ་གྲོས་བརྟན་པའི་དབུས་མཐའི་འགྲེལ་བཤད་ལས། དེ་ལྟ་ན་ཟེར་ཆོས་ཐམས་ཅད་རང་བཞིན་གྱིས་གྲུབ་པ། ཨ་ནི། ཡོད་པ་འདྲ་བོ་ཅིག་ད་གཟོད་ཡང་ན་ཀུན་རྟོག་དེ་རང་བཞིན་གྱིས་ཡོད་འགྲོ་གི་ཡོད་པ་ཡིན་ན། མདོ་ལས་ཟེར་དུས་ཡུམ་རྒྱས་འབྲིང་བསྡུས་གསུམ་ལ་སོགས་པ་ལས་ཆོས་ཐམས་ཅད་སྟོང་པའོ་ཞེས་བཤད་པས་མདོ་དང་མི་འགལ་ལམ་ཞེ་ན་མི་འགལ་ཏེ། བྱས་ཙང་ཏག་ཏག་རེད་བ་ཡུམ་རྒྱས་འབྲིང་བསྡུས་གསུམ་གྱི་སྐབས་སུ་ཆོས་ཐམས་ཅད་རང་བཞིན་གྱིས་སྟོང་པ་རེད་རང་གི་མཚན་ཉིད་ཀྱིས་གྲུབ་པས་སྟོང་པ་རེད་ཟེར་ལབ་ཡ་དེ་དང། ཀུན། དེ་ཀུན་རྟོག་གཞན་དབང་དེ་རང་བཞིན་གྱིས་ཡོད་ལབ་ཡ་གཉིས་པོ་དེ། དེ་འགལ་འགྲོ་གི་འདུག་བ་དེས་དུག་གསུངས་པ་ཡིན་ན་མདོ་དང་འགལ་འགྲོ་གི་འདུག་བ་ཟེར་ན་མདོ་དང་མི་འགལ་ཏེ། ག་རེ་རེད་ཟེར་ན། དེ་ལྟར་དེ་ལ་གཉིས་པོ་ཡོད་མ་ཡིན་ཡང་དག་པ་མ་ཡིན་པའི་ཀུན་དུ་རྟོག་པ་གཟུང་བ་དང་འཛིན་པའི་ངོ་བོ་དང་བྲལ་བས་སྟོང་ཞེས་བྱ་ཡི་རང་བཞིན་ཡེ་མེད་པ་ནི་མ་ཡིན་ཏེ་དེའི་ཕྱིར་མདོ་དང་མི་འགལ་ལོ། བྱས་ཙང། མདོ་ལས་དེ་ལྟར་གསུངས་པ་དེ་སྒྲ་ཇི་བཞིན་པ་མ་རེད་ཅེས་དགོངས་གཞི་ཡོད། དགོངས་གཞི་ག་རེ་ཡོད་རེད་ཟེར་ན། ཡང་དག་མ་ཡིན་པའི་ཀུན་རྟོག། གཟུང་བ་དང་འཛིན་པའི་ངོ་བོ་བྲལ་བ་ཟེར་ལབ་དུས། གཟུང་འཛིན་རྫས་ཐ་དད་ཀྱི་ངོ་བོ་དང་བྲལ་བ་ཙམ་ལ་དགོངས་ནས། གཟུང་འཛིན་རྫས་ཐ་དད་ཀྱི་ངོ་བོ་བྲལ་བ། ཡང་ན་དེ་འདྲ་བའི་གཟུང་འཛིན་རྫས་གཞན་གྱིས་སྟོང་ཉིད་དེ་ལ་དགོངས་ནས་བྱས་ནས་རང་བཞིན་མེད་པར་གསུངས་པ་རེད་མ་གཏོགས་རང་བཞིན་ཡེ་ནས་མེད་པ་ཟེར་དུས་གཏན་ནས་མེད་པའི་གི་དོན་མ་རེད། དེའི་ཕྱིར་མདོ་དང་མི་འགལ་ལོ་ཞེས་ནས་སློབ་དཔོན་བློ་གྲོས་བརྟན་པའི་མགར་པང་དུ་སུ་གནང་བ་ཞིག་རེ་བ། ཞེས་གཞན་དབང་རང་བཞིན་གྱིས་གྲུབ་ན་ཆོས་ཐམས་ཅད་རང་བཞིན་གྱིས་ཡོད་པས་སྟོང་ངོ་ཞེས་གསུངས་པ་དང་འགལ་ལོ་ཟེར་ནས་རྩོད་པ་འདུག་སེ་བཀོད་ད་རྗེ་རིན་པོ་ཆེས་འགྲེལ་བཤད་སྐྱོན་དུས་གལ་སྲིད་ཡང་དག་མ་ཡིན་ཀུན་རྟོག་ཡོད་ཅེས་པའི་སྐབས་སུ་གཞན་དབང་རང་བཞིན་གྱིས་གྲུབ་པ་དེ་བསྟན་གྱི་ཡོད་པ་ཡིན་ན་ད་གཞན་དབང་རང་བཞིན་གྱིས་གྲུབ་ཟེར་དགོས་འདུག་གཞན་དབང་རང་བཞིན་གྱིས་གྲུབ་པ་ཡིན་ན་ཡུམ་གྱི་མདོ་ཡི་སྐབས་སུ་ཆོས་ཐམས་ཅད་རང་བཞིན་གྱིས་སྟོང་པའོ་ཞེས་གསུངས་པ་དང་འགལ་འགྲོ་གི་འདུག་ཟེར་ལབ་དུས་དེ་ཡི་ལན་དུ་ཞེས་པའི་ལན་དུ་ཀུན་རྟོག་དེ་ཕྱི་ཡི་གཟུང་བ་གཟུགས་ལ་སོགས་པ་དང་ནང་གི་འཛིན་པ། རེ་བ། འཛིན་པར་སྣང་བའི་གཟུང་འཛིན་རྒྱང་ཆད་ཟེར་ལབ་ན་གཟུང་འཛིན་རྫས་ཐ་དད་དུ་སྣང་བ་དེ་ལྟར་དུ་ཡོད་པའི་གཟུང་འཛིན་སྣང་བ་དེ་ལྟར་དུ་ཡོད་པ་དེ་སྣང་བ་ལྟར་དུ་གྲུབ་པའི་ངོ་བོས་སྟོང་པ་ལ་དགོངས་ནས་ངོ་བོས་སྟོང་པར་གསུངས་ཀྱི། གཟུང་འཛིན་རྫས་གཞན་གྱིས་སྟོང་པ་ལ་དགོངས་ནས་ཆོས་ཐམས་ཅད་རང་བཞིན་གྱིས་སྟོང་པ་རེད་ངོ་བོས་སྟོང་པ་རེད་ཅེས་གསུངས་ཀྱི་རང་གི་མཚན་ཉིད་ཀྱིས་གྲུབ་པའི་རང་བཞིན་ཡེ་མེད་མིན་ནོ། རང་གི་མཚན་ཉིད་ཀྱིས་གྲུབ་པའི་རང་བཞིན་ཡེ་ནས་མེད་པ་གཏན་ནས་མེད་པ་མ་རེད་རང་གི་མཚན་ཉིད་ཀྱིས་གྲུབ་ཀྱི་རེད། ད་ག་རེ་རང་གི་མཚན་ཉིད་ཀྱིས་གྲུབ་རེད་ཟེར་ན་གཞན་དབང་དང་ཡོངས་གྲུབ་གཉིས་འོ་དེ་ཞེས་གསུངས་ཏེ། སྐུ་མཆེད་ཀྱི་གཞུང་གི་དོན་ནི་འདི་ཁོ་ན་ལྟར་ཡིན་ཞིང་ཟེར་ལབ་ན་སྐུ་མཆེད་ཟེར་དུས་སློབ་དཔོན་སྐུ་མཆེད་ཐོགས་མེད་དང་དབྱིག་གཉེན་སྐུ་མཆེད་ཀྱི་གཞུང་གི་དོན་ནི་འདི་ཁོ་ན་ལྟར་ཡིན་ཞིང་ག་རེ་རེད་ཟེར་ན་ཁོང་རྣམ་པ་ཚོ་གིས་གཙོ་བོ་གཙོ་བོ་དེ་རྣམ་རིག་པའི་ཚུལ་དུ་བཀྲལ་གྱི་ཡོད་པ་ཡིན་ཙང། རྣམ་རིག་པའི་ལུགས་ལ་གཞན་དབང་དང་ཡོངས་གྲུབ་བདེན་པར་གྲུབ་ཀུན་བཏགས་བདེན་པར་མེད་པ་རེད་དེ་ཡིན་པ་ཡིན་ཙང་ཡུམ་ཤེར་མདོ་ཡི་དགོངས་པ་རྣམ་རིག་གི་ཚུལ་དུ་བཀྲལ་བ་ཡིན་ན་གཞུང་གི་དོན་དེ་ཁོ་ན་ལྟར་བྱེད་དགོས་ཀྱི་རེད་ཡིན་ཞིང། དེ་ནས། དེ་ཉིད་ལ་དོན་དམ་པར་ཡོད་པར་ཡང་བཤད་པས་གཞན་དབང་ད་ག་རང་ལ་དོན་དམ་པར་ཡོད་པར་ཡང་བཤད་པས་ལུགས་འདི་ལ་གཞན་དབང་རང་སྟོང་དུ་འཆད་པ་གཏན་མ་ཡིན་ནོ། གཞན་དབང་རང་གི་ངོ་བོས་སྟོང་པ་དེ་འཆད་པ་དེ་རྩ་བ་ཉིད་ནས་མ་རེད་སུའི་ལུགས་ལ་ལབ་པ་ཡིན་ན་ནི། རྣམ་རིག་པའི་ལུགས་ལ་དེ་འདྲའི་ཡིན་པ་ཡིན་ཙང། ཡང་ཀུན་མཁྱེན་ཇོ་ནང་པ་ལ་དེ་གསུང་གི་རེད་རེ་བ། ཀུན་མཁྱེན་ཇོ་ནང་པས་གསུངས་པ་ཡིན་ན། ངོ་བོ་ཉིད་དང་པོ་གཉིས་དེ་རང་གི་ངོ་བོས་སྟོང་པ་བྱས་ཐ་མ་དེ་གཞན་སྟོང་རེད་ཟེར་ནས་གཞན་སྟོང་དབུ་མ་ཆེན་མོ་འདུག་སེ་བྱས་ནས་གསུང་གི་ཡོད་རེ་བ། འོ་དེ་གཅིག་དྲི་བ་བྱས། ད་ཚིག་གསུམ་པས་དོགས་པ་སེལ་ཚུལ་ཡང་ཟེར་ན། ཚིག་གསུམ་པ་དེ་ག་རེ་རེད་ཟེར་དུས། ཡང་དག་མ་ཡིན་ཀུན་རྟོག་དེ་ལ་གཉིས་པོ་ཡོད་མ་ཡིན་སྟོང་པ་ཉིད་ནི་འདི་ལ་ཡོད་ཟེར་གསུངས་པ་རེ་བ། ད་འདི་ཡི་དོགས་པ་བྱེད་ཚུལ་ག་རེ་རེད་ཟེར་ན་ཡང་དེ་ཉིད་ལས། དབུས་མཐའི་འགྲེལ་བཤད་ལས། གལ་ཏེ་དེ་ལྟར་གཉིས་པོ་ནི་ཟེར་ན་གཟུང་འཛིན་རྫས་ཐ་དད་གཉིས་པོ་ནི་རི་བོང་གི་རྭ་ལྟར་ཡེ་མེད་ལ་ཏག་ཏག་རེད་བ། ཡང་དག་པ་མ་ཡིན་པ་ཀུན་ཏུ་རྟོག་པ་ནི་དོན་དམ་པར་རང་བཞིན་གྱིས་ཡོད་ན་གཟུང་འཛིན་རྫས་ཐ་དད་དེ་རི་བོང་གི་རྭ་ནང་བཞིན་གཏན་མེད་ཡིན། ཡང་དག་མ་ཡིན་པའི་ཀུན་རྟོག་ཟེར་དུས་གཉིས་སྣང་འཁྲུལ་བ་ཅན་གྱི་ཤེས་པ་དེ་དོན་དམ་པར་རང་བཞིན་གྱིས་ཡོད་ཟེར་ལབ་པ་ཡིན་ན་ཡོད་ན་དེ་ལྟར་ན། སྟོང་པ་ཉིད་མེད་པར་འགྱུར་རོ་ཞེ་ན་དེ་ནི་དེ་ལྟར་མ་ཡིན་ཏེ་དབུ་མ་ཐལ་འགྱུར་བས་བྱས་པ་ཡིན་ན་དེའི་ནང་བཞིན་བྱས་པ་ཡིན་ན་ད་སྟོང་ཉིད་བཞག་ས་མི་འདུག་གཞན་དབང་བདེན་པར་གྲུབ་སོང་ན་སྟོང་ཉིད་ཡོང་གི་མ་རེད་བ་ག་རེ་རེད་ཟེར་ན་སྟོང་ཉིད་ཟེར་དུས་གཙོ་བོ་སྟོང་གཞི་ཆོས་ཅན་གཞན་དབང་བདེན་པས་སྟོང་བའི་སྟོང་ཉིད་ཅིག་ལ་བཞག་དགོས་ཀྱི་རེད་བ་ཟེར་གཞན་དབང་བདེན་པར་གྲུབ་ན་སྟོང་ཉིད་མེད་པར་འགྱུར་འགྲོ་གི་འདུག་ག་ཟེར་ལབ་ན་དེ་ནི་དེ་ལྟར་མ་ཡིན་ཏེ་འདི་ལྟར་སྟོང་པ་ཉིད་ནི་འདི་ལ་ཡོད་ཟེར་བ། ཡང་དག་པ་མ་ཡིན་པའི་ཀུན་ཏུ་རྟོག་པ་ལ་གཟུང་བ་དང་འཛིན་པ་གཉིས་མེད་པ་གང་ཡིན་པ་དེ་སྟོང་པ་ཉིད་ཡིན་པ་ཡིན་ཙང་སྟོང་ཉིད་ཡིན་པས་སྟོང་ཉིད་མེད་པར་མི་འགྱུར་རོ། སྟོང་ཉིད་མེད་འགྲོ་གི་མ་རེད། གཞན་དབང་བདེན་པས་སྟོང་བ་དེ་སྟོང་ཉིད་མ་རེད། འོ་ན་སྟོང་ཉིད་ག་རེ་རེད་ལབ་ན། གཟུང་འཛིན་རྫས་གཞན་གྱིས་སྟོང་བའི་སྟོང་ཉིད་དེ། ལུགས་འདི་ཡི་ཆོས་ཀྱི་བདག་མེད་ཕྲ་མོ་རེད་སྟོང་ཉིད་རེད་དེ་འདི་ཡིན་པ་ཡིན་ཙང། གཞན་དབང་རང་བཞིན་གྱིས་ཡོད་པ་ཡིན་ན་ཡང་སྟོང་ཉིད་མེད་པར་འགྱུར་བའི་ཀྱི་སྐྱོན་འདི་མི་འདུག་བྱས་ནས་ལན་རྒྱག་གི་ཡོད་རེད། ཞེས་སོ། ད་ཀུན་རྟོག་ཡོད་པ་དང། ཀུན་རྟོག་ཟེར་དུས་གཉིས་སྣང་འཁྲུལ་བ་ཅན་གྱི་ཤེས་པ་དེ་རང་བཞིན་གྱིས་ཡོད་པ་དང། གཉིས་པོ་མེད་ཅེས་པས་ཟེར་ལབ་ན་གཟུང་འཛིན་རྫས་ཐ་དད་གཉིས་པོ་མེད་ཅེས་པས། ཡོད་པ་སྔ་མ་དང་ཟེར་དུས་ཡོད་པ་ཀུན་རྟོག་གཞན་དབང་རང་བཞིན་གྱིས་ཡོད་པ་དང་མེད་པ་ཕྱི་མ་ཡིན་པར་བསྟན་པས་སྟོང་ཉིད་མེད་སྙམ་པའི་ཀྱི་དོགས་པ་བྱུང་བ་སེལ་ལོ། རེད། གཟུང་འཛིན་རྫས་གཞན་མེད།

རྩོད་པ་དེ་ག་རེ་རེད་ཟེར་ན། རང་གི་མཚན་ཉིད་ཀྱིས་གྲུབ་ན་དོན་དམ་པར་གྲུབ་དགོས་པའི་གི་བསམ་པས་བསླངས་པ་སྟེ། རྩོད་པ་རྩོད་མཁན་ཁོ་རང་གི་ཀུན་རྟོག་གཞན་དབང་རང་བཞིན་གྱིས་ཡོད་ན་རང་གི་མཚན་ཉིད་ཀྱིས་གྲུབ་འགྲོ་གི་རེད་རང་གི་མཚན་ཉིད་ཀྱིས་གྲུབ་སོང་ན་དོན་དམ་པར་གྲུབ་འགྲོ་གི་རེད་ཟེར་བསམ་པ་དེ་འདྲ་གཅིག་གིས་བསླངས་ཏེ་རྩོད་པ་དེ་རྩོད་གི་ཡོད་རེད་ལ། ལན་གྱིས་ཀྱང་དེ་ལྟར་ཁས་མ་བླངས་ཟེར་མ་ཟེར་བ་བྱས་ནས་ད་ག་རང་དོན་དམ་པར་ཡོད་ན་མ་རེད་རང་གི་མཚན་ཉིད་ཀྱིས་ཡོད་ན་དོན་དམ་པར་ཡོད་པའི་གི་ཁས་བླངས་དེའི་སྟེང་ནས་ལན་མཛད་པ་རེད། དེ་ད་ག་རང་རེད། སེམས་ཙམ་པའི་བློ་ལ་རང་གི་མཚན་ཉིད་ཀྱིས་ཡོད་པ་དོན་དམ་པར་ཡོད་པ་རང་བཞིན་གྱིས་ཡོད་པ་དང་གཅིག་རེད། དབུ་མ་པས་རྩོད་པ་རྩོད་པའི་སྒང་ལ། ཨོ། རང་གི་མཚན་ཉིད་ཡོད་ན་དོན་དམ་པར་ཡོད་འགྲོ་གི་རེད་དོན་དམ་པར་ཡོད་ན་སྟོང་ཉིད་བཞག་ཐུབ་གི་མ་རེད་ད་གཞན་དབང་གི་སྟེང་དུ་གཞན་དབང་དོན་དམ་པར་ཡོད་ན་སྟོང་ཉིད་བཞག་ཐུབ་གི་མ་རེད་ཟེར་ནས་རྩོད་པ་ཡང་ད་ག་རང་དེའི་སྟེང་ནས་རྩོད་པ་རེད་ལ་ལན་ཡང་ད་ག་རང་དེའི་ཐོག་ནས་བརྒྱབ་པ་རེད། རེད་པ། ཨོ་ཐུགས་སུ་འཕྲོ།